འོན་ཏེ་དེས་བཞག་པའི་ལག་རྗེས་དེ། ཏིའུ་ནཱ་ཀོང་གིས་པའི་ལས་ཀ་འདི་བྱས་པར་ཡིག་རིས་འདི་ཞེས་སྨྲས་པ་ཟ། ཨ་ནི་པོ་ཏོ་བས་ཀྱང་དེ་བཞིན་དུ་རིགས་མཚུངས་བཀོད་དེ། སངས་རྒྱས་བྱོན་པའི་ཕྱག་རྗེས་འདི། གསུང་རབ་འདི་ཞེས་སུ་གསུངས་པ་ན་གཞི་ནས་ཁོས་སངས་རྒྱས་བྱོན་པར་ཡིད་ཆེས་པ་བྱུང་ཚུལ་ཟ། ད་དངོས་གནས་པའི་སངས་རྒྱས་བྱུང་བ་ཡིན་པ་འདྲ། དེ་རེད། བྱས་ས་དེ་འདྲའི་ཡོང་གི་ཡོད་རེད།

བེ་གའི་ག་འདྲ་ཅིག་ཡིན་པ་ཡིན་ན་ཆེ་ཆུང་རེད་རྒྱུ་ག་འདྲ་ཡིན་པ་ཡིན་ནའི་རྒྱུ་ལ་བསམ་བློ་མ་བཏང་བ་བྱས་ཨ་ནི་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་དགོས་རེད་གཞན་ཕར་ཞོག་ནི་ཚ་ཁང་ནང་ལ་བེ་གའི་ཡོད་དེ་འགའ་གའི་སྐུ་གཟུགས་བེ་ཆག་འགྲོ་འགྲོ་པོ་དེ་འདྲ་ཡོད་རེད་བ་ད་འོ་ད་དེ་ཚོར་བེ་གའི་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་དགོས་རེད། རང་རེ་རྒྱ་གར་ལི་མ་དང་ཟངས་གསེར་སོགས་ཀྱི་སྐུ་ལ་དད་པ་ཆེར་བྱེད་ཅིང་ལྷ་ཁང་གི་ཕུག་ཏུ་འོས་ཤག

སོགས་སུ་བཞག་ནས། ནམ་ཞིག་ཚ་ཁང་དུ་བསྐྱལ་བ་དེ་འདྲ་ཡོད། སྐུ་འདྲ་ཕྱི་རོལ་དུ་བསྐྱལ་བ་དེ་རང་གི་བསོད་ནམས་ཕྱིར་སྐྱེལ་བ་ཡིན་ཞེས་བླ་མ་གོང་མ་རྣམས་གསུངས། དེ་བཞིན་དུ་སྐུ་ཐང་སོགས་ཀྱང་རྙིང་པ་ན། གོང་གཤམ་ཧྲལ་ཏེ། སྐུ་མེ་ལོང་དེ་བས་རྙིང་པོ་ཆགས་སོང་ན། གོང་གཤམ་དེ་ཡག་པོ་ཡོད་རྒྱུར་བ་གོས་ཆེན་ཡག་པོ་རྙིང་པ་བྱས། རེད་པ་དང་གོང་ཆེ་བ་བྱས། ད་མེ་ལོང་དེ་རྙིང་སོང་ན་ཨ་ནི་མེ་ལོང་དེ་བག་རེད། འོ་དེ་རེད། གོང་གཤམ་ཧྲལ་ཏེ་མེ་ལོང་བསྒྲིལ་ནས་འཇོག་པ་སོགས་ནི

གཉིས་པ་ཆོས་ལ་སྐྱབས་སུ་སོང་བ་གཉིས་པ་ཆོས་ལ་སྐྱབས་སུ་སོང་བས་ན། ད་ཡི་གེ་ན་གཅིག་ཚུན་ཆད་ལ་ཆོས་དཀོན་མཆོག་དངོས་ལྟར་གུས་པ་བྱ་དགོས། ད་བོད་ཀྱི་ཡི་གེ། ན་གཅིག། ཀ་ཁ་ག་ང་ཟེར་ཡི་གེ་ན་ཡན་ཆད་ལ། ཨ་ནི་བི་གའི་ཆོས་དཀོན་མཆོག་དངོས་ཀྱི་འདུ་ཤེས་བཞག་དགོས་རེད་གསུང་བ་རེད། དེ་ལྟར་མ་བྱས་ན་ཚེ་རབས་ནས་ཚེ་རབས་སུ་བི་གའི་གླེན་ཞིང་གཏི་མུག་པར་འགྱུར་བ་སོགས་སྐྱོན་ཤིན་ཏུ་ཆེ་སྟེ། ད་ཡི་གེ་ལ་གུས་ཞབས་བྱེད་དཔེ་ཆ་ལ་གུས་ཞབས་བྱེད། དེ་འདྲ་མ་བྱས་ན་སོ་སོའི་དབང་པོ། རྟུལ་བའི་སྒང་དེ་ལ་རྟུལ་ཕྱོགས་བརྒྱ། ཚེ་འདི་ལ་དབང་པོ་རྟུལ་པོ་དེ་གང། སྐྱེ་བ་རྗེས་མ་དེ་ལས་རྟུལ་དེ་ལས་རྟུལ་རུ་འགྲོ་བ་རེད། དེ་ཡིན་དུས་དཔེ་ཆ་ལ་བེ་གའི་གུས་ཞབས་བྱེད་དགོས། དང་པོ་ཨ་ལས་སོ་སོ་ལག་ལ་ཡོད་པའི་ཕྱག་དཔེ་ཅིག་རེད་བ་འོ་ད་དེ་ལ་གུས་ཞབས་བྱེད། དཔེ་རས་དཔེ་རས་བྱས་ནས་གང་ཅི་ས་རྗེན་པ་ལ་མ་བཞག་པ་བྱེད། རེད་བ་ད་གདན་སྒང་ལ་མ་བཞག་པ་བྱེད། གདན་དེ་སོ་སོ་རྐང་པ་སྤོ་ས་དེ་རེད་བ་ད་རྐང་པ་སྤོས་ནས་འགྲོ་གི་ཡོད་པ་རེད་ལྷམ་གོག་གོན་ནས་འཛམ་ཚང་འགྲོ་གི་ཡོད་པ་རེད་བ་ད་སོ་སོ་རྐུབ་བཙུགས་ས་དེ་རེད། བྱས་ཙང་དེ་བཙོག་པ་ཆགས་བསྡད་ཡོད་ཙང་དེའི་སྒང་ལ་དཔེ་ཆ་བཞག་ན་འགྲིག་ཡོད་མ་རེད། ད་ད་ག་ས་ཐང་ལ་དཔེ་ཆ་བཞག་ནའི་འགྲིག་ཡོད་མ་རེད། དཔེ་ཆ་སྒང་ལ་ཅ་ལག་བཞག་ནའི་འགྲིག་ཡོད་མ་རེད། ག་རེ་ཟེར་ན། དེ་ནི་ཆོས་དཀོན་མཆོག་དངོས་ཀྱི་འདུ་ཤེས་བཞག་དགོས་ཀྱི་ཡོད་རེད་མཁྱེན་སོང་ཨ། དེ་བྱེད་དུས་སྒང་ལ་འདི་ནས།

ད་ལྷམ་གོག་ལ་བོད་ཡིག་བྲིས་ཡོང་ན་ཨ་ནི་གང་ས་ཅིག་ལ་དེ་གོན་དགོས་གོན། རྒན་པ་ཚོ་གིས་ད་གོན་མི་གོན་ག་བྱེད་ག་བྱེད་ཀྱི་རེད་དེ་ཨ་ནི་གཞུག་གུ་གཞུག་གུ་སྤུ་གུ་ཚོ་གིས་གོན་གོན། ཨ་ནི་གང་ས་ཅིག་ལ་གསང་སྤྱོད་གང་ལ་ཡི་གེ་བྲིས་ཡོང་དགོས་རེད་གང་ཟག་བྲིས་ཡོང་དགོས་བྱས་ཙང་དེ་ཨ་ནི་གཞུག་གུ་གང་ས་ཅིག་ལ་ལུང་པ་ཁོ་རང་ཡི་གེ་དེ་གང་སོང་ན། འདི་བཤད་ཁ་བྱས་ན་རྒན་མོ་ཤོ་ཡ་ཅིག་ཆགས་ཀྱི་རོགས་གནང་ནས་ར་མང་ཉུང་ཐུག་སོང་ཡིན་ཙང་ཨ་ནི་ཡི་གེ་ནག་ཅེས་ཨ་དེ་ད་ག་བ་ག་བ་ཡིན་འོན་ཡོག་མ་རེད་ཟེར་ཁ་བྱས་དེ་ད་བོད་ཀྱི་ག་ས་ག་ལ་རེད་ང་ཚོ་དབྱིན་ཇིའི་ཡི་གེ་ཡིན་ན་ད་ག་བ་ག་བ་ད་ཡིན་འོན་ཡོག་མ་རེད་ཟེར་བྱས་ན་དེ་ད་ཟེར་ཆོག་ཡ་རེད་ཅེས་ཆགས་བསྡད་འདུག་བ་སོ་སོ་འཛེམ་ཁ་བྱས་ནས། ག་ས་ག་ལ་ཡོད་རེད་དེ་དེ་དེ་ཁོ་རང་ལུགས་སྲོལ་དེ་རེད་འགྲོ་པ་ད་ད་བོད་ཀྱི་ཡི་གེ་དེ་ལྷམ་གོག་འོག་དང་སྒམ་ས་དེ་འདྲས་གདན་སྒང་དང་དེ་ཚོ་ལ་ཡི་བོད་ཡིག་བྲིས་ཀྱི་མ་རེད་ཡང་བྲིས་ན་ཡང་དབྱིན་ཇིའི་ཡི་གེ་བྲིས་ཡ་ཡོད་རེད་འཛམ་བུ་གླིང་ལ་ཁྱབ་ཆེ་བ་དབྱིན་ཇིའི་ཡི་གེ་རེད་ཨ་ནི་རྒྱ་མིའི་ཡི་གེ་བྲིས་ཡ་ཡོད་རེད་འགྲོ་པ་ད་ཁོ་ངོ་སྤྲོད་བྱས་པ་ཡིན་ན་ཆོས་ཀྱི་ཐོག་ནས་བཤད་ན་དེ་འདྲས་ཞིག་རེད་ཟེར་འགྲེལ་པ་ཡིན་ན་བོད་ཡིག་རང་བྲིས་དགོས་ཟེར་དུས་ཁག་པོ་རེད་ཨ་ནི་ཁ་ཆོས་ད་འགྲིག་མ་སོང་ཨ་དེ་རེད་དེ་ནི། དེས་ན་ཡི་གེ་ན་གཅིག་ཚུན་ཆད་ལ་ཆོས་དཀོན་མཆོག་ལྟར་གུས་པ་བྱ་དགོས། དེ་ལྟར་མ་བྱས་ན་ཚེ་རབས་ནས་ཚེ་རབས་སུ་གླེན་ཞིང་གཏི་མུག་པར་འགྱུར་བ་སོགས་སྐྱོན་ཤིན་ཏུ་ཆེ་བས་ཤ་ར་བའི་ཞལ་ནས་རང་ཅག་ཆོས་ལ་རྩེད་མོ་ཅི་ཡང་བྱེད་པར་འདུག་སྟེ། ཆོས་དང་ཆོས་སྨྲ་བ་ལ་མ་གུས་པ་ཤེས་རབ་འཆལ་བའི་རྒྱུ་ཡིན་ཟེར་བ་དང་ཆོས་ལ་གུས་ཞབས་ཡག་པོ་བྱེད་དགོས། དཔེ་ཆ་ལ་གུས་ཞབས་ཡག་པོ་བྱས། ཨ་ནི་ཆོས་སྨྲ་བ་པོ་ལ་དེ་ཡིན་དང་ཡིན་རེད་བ་ད། ཆོས་ལ་མ་གུས་ན་ཆོས་དེ་ཆོས་དེ་སྨྲ་བ་པོ་དང་དེའི་རྩོམ་པ་པོ་ལ་ཡང་མ་གུས་པ་ཆགས་འགྲོ་གི་རེད། ཨོ་དེ་ཡིན་དུས་གང་ལ་འདི་ནི། ཆོས་སྨྲ་བ་ལ་ཆོས་སྨྲ་བ་ལ་མ་གུས་པ་ཤེས་རབ་འཆལ་བའི་རྒྱུ་ཡིན། རྨོངས་པ་ད་ལྟའི་འདི་གས་ཆོག་གི་རྨོངས་པའི་རྒྱུ་མ་གསོག་གསུངས་པ་རེད། ད་ལྟ་ང་ཚོ་རྨོངས་པ་རེད་བ་ད། ཨོ། དེ་ལས་ད་དུང་རྨོངས་འཇོག་རྒྱག་དགོས་ཡ་ཡོད་མ་རེད། དེ་ཡིན་ཙང་ཕི་གས་ཆོས་ལ་གུས་ཞབས་ཡག་པོ་བྱེད། དེ་ལས་རྨོངས་ན་ཅི་ཐུབ་གསུངས་པ་ལྟར་ཡིན་ས། དེ་ཡང་རང་རེ་རྣམས། དངུལ་སྐར་ལྔ་དང་ཡི་གེ་ཤོག་ཚར་གཉིས་ལས་དང་པོ་མཐོང་ཆེ་སྟེ། ད་ཡི་གེ་ཤོག་ཚལ་གཅིག་ས་དེ་མདུན་དེར་ཟག་བསྡད་པར་བྱས། དངུལ་སྐར་མ་ཟེར་ན་ད་དེ་ད་ལྟ་སྐར་མ་གི་བེད་སྤྱོད་ཡོག་མ་རེད་བ་དངུལ་བི་གེ། བི་གེ། ད་སྒོར་མོ། ལྔ་ལོར་འདྲ་བོ་དང་བཅུ་ལོར་འདྲ་བོ་དེ་འདྲ་གཅིག་ཟག་བསྡད་ཡོད་པར་བྱས། རེད་ད། བྱས་ཙང་དེ་གཅིག་ག་དེ་གཉིས་ནང་ནས་མཐོང་ག་རེ་ཆེ་གི་རེད། སོ་སོ་གི། མཐོང་ཆེ་དེ་དངུལ་དེ་མཐོང་ཆེ་ཡ་ཆེ་གི་འདུག་བ། ལམ་སང་དངུལ་དེ་སྒྲུག་གི་རེད་བ་ད། དངུལ་དེ་ལམ་སང་འཇོག་ཟེར་གྱི་མ་འགྲོ་ན་མིའི་སྦྲུལ་མ་ཡོང་བའི་བསམ་རོགས་ད། ཨ་ནི་ཤོག་ཚལ་དེ་ག་ལེ་ག་ལེ་རོགས་ད། དེ་ནས་དངུལ་རྫབ་དོང་སོགས་སུ་ལྷུང་བ་མཐོང་ན་དབྱུག་པ་རིང་པོ་ཚུན་གྱིས་དེ་ནས་ཐབས་བྱས་ཏེ་ལེན་ལགས། ཡི་གེ་ལ་ནི། ད་ཡི་གེ་རྫབ་དོང་ནང་ལ་ཟག་འདུག་ན་ཨ་ཁ་བའི་ཉེས་པ་བསགས་ཤག་ཟེར་ནས་དབྱུག་པ་རིང་པོ་ཐབས་བྱས་ཡ་ག་ལས་ཁག་པོ་རེད་རོགས་ད།

ད་དུང་དེབ་ཀྱི་སྒོ་ཚ་བོ་ཡོད་ན་མགོ་ལ་བཞག་ཐུབ་ཡག་ཁག་པོ། ཙི་མོ་ཚེ། འདིར་བཞག་ཡ་དེ་དངུལ་དེ་ལྟར་ལམ་སང་མགོ་ལ་བྱེད་བཞག་དེ་ན། དེ་ཚེ་བསོད་ནམས་ཡིན་མདོག་མདོག་ར་ཅིག་བྱེད་ཟེར་གི་ཡོད་གྱུར་བ་དེ་བསོད་ནམས་དཔལ་འགོག་ར་ཅིག་ཡིན་ཙམ་སྐྱབས་སུ་དེ་འགྲོ་གི་ཡོད་རྒྱུ་མ་རེད་དེ་ཡིན་ན་ཆགས་སྣང་ར་ཅིག་ཤོར་ནི་མི་གཞན་པ་དེ་འདྲ་བྱེད་ཉེན་འདུག་བ། ང་ཚོས་དུ་མང་བྱས་བྱེད་གི་མ་རེད་བ། འདི་ནི་སྔོན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་མཚན་ཞབས། འདི་ནི་རྒྱལ་བ་སྐུ་ཕྲེང་པའི་མཚན་ཞབས་སྐུ་ཕྲེང་བཅུ་གསུམ་པའི་མཚན་ཞབས་གནང་བ་རེད། ཨ་ནི་རྒྱལ་དབང་ཆོས་རྗེ་ཞེས་ཏེ། འདི་རྒྱལ་མཆོག་སྐུ་ཕྲེང་བཅུ་གཉིས་པའི་སྐབས་ལ་སྤྱི་ཁྱབ་མཁན་པོ་བོད་ཀྱི་འདི་ནི་སྤྱི་ཁྱབ་མཁན་པོ་གནང་འདུག་བ། འདི་ནི་སྤྱི་ཁྱབ་མཁན་པོ་གནང་སྐབས། འདི་ནི་རྒྱལ་དབང་ཆོས་རྗེ་ཟེར་ད་ལྟ་འདི་རེད་བ་ད་རེད། རྗེ་རིན་པོ་ཆེ་གི་ཕ་གི་རྣམ་ཐར་ཆེན་མོ་མཛད་མཁན་འདི་རེད་ཞེ་དྲག་གི་མཁས་པ་ཆེན་པོ། དང་པོ་ཁོ་རང་འཁྲུངས་ས་དང་ཆོས་ལུགས་བོན་པོ་ཡིན་ནའི་ག་ཡིན་ན་རྙིང་མ་ཡིན་ན་བོན་པོ་ཡིན་ནའང་དེ་འདྲ་ཅིག་ཡིན་པ་ཡོད། བྱས་ནས་ཨ་ནེ་མས་ནས་ཡར་གྲྭ་ས་ལ་བཏང། དཔེ་ཆ་གཟིགས་ཡ། ཡིན་ཡ་འདི་ཕ་གི་རྗེ་རིན་པོ་ཆེ་ལ་དགག་པ་རྒྱག་ཡ། ཆེད་དུ་ཨ་ནེ་ད་སློབ་སྦྱོང་བྱས་ནས་གྲྭ་ས་ལ་ཕ་གི་རྫུ་འདྲ་པོ་བྱས་ནས་ཕ་གི་བྱེད་དགོས་དུས་སུ། བོན་པོའི་ཆོས་དེ་ཚོ་མཁས་པ་རྙིང་མའི་ཆོས་མཁས་པ་བྱས་ཡོད་རེད། ཨང་ནི་རེད་དེ་གྲྭ་ས་ལ་ཡར་སླེབས་ནས་ཕ་གི་དཔེ་ཆ་ལྟ་གི་ལྟ་གི་ལྟ་གི་གང་མཚམས་ཅིག་ཁོ་རང་དགེ་ལུགས་ཆགས་སོང་བ་རེད་དད་པ་སྐྱེས་ནས་རྗེ་རིན་པོ་ཆེ་ལ་ཕ་གི་དད་པ་འཁྲུངས་ནས་ཨང་ནི་གཞུག་གུ་དེ་གི་སྡིག་བཤགས་གི་བཟོ་འདྲ་པོ་དེ་ལ་འདི་ནི་རྗེ་རིན་པོ་ཆེ་གི་རྣམ་ཐར་ཆེ་ཤོས་དེ་རེད་ད། རྣམ་ཐར་ཆེན་མོ་ཟེར་རེད་འོ་དེ་སྒྲིག་གནང་མཁན་དེ་རེད། རྒྱལ་དབང་ཆོས་རྗེ། འདི་ནི་རྒྱལ་དབང་ཆོས་རྗེས་རྒྱལ་མཆོག་སྐུ་ཕྲེང་བཅུ་གཉིས་པའི་སྐབས་སྤྱི་ཁྱབ་མཁན་པོ་གནང་སྐབས་སྡེ་པ་གཞུང་ནས་འདི་ནི་ལྕགས་སྟག། ལྕགས་སྟག་ལོ་གི་རེད་པ་ད་ཞིབ་གཞུང་ཟེར་བ་དེ་གསར་འགོད་མཛད་པའི་སྤྱི་ཁྱབ་དུ་ཁོང་ཕེབས་དགོས་བྱུང་བ་ལ། དེའི་ཚེ་རྫོང་གཞིས་ཁག་དུ་མའི་གཏན་ཁྲ་ཡིག་རིགས་མང་པོ་བཀྲམས་ནས་ཟེར་ད་ཞིབ་འཇུག་གནང་བའི་སྒང་ལ་ད་ཡིག་ཆ་མང་པོ་བཀྲམ་དགོས་རེད་པ་ད་ས་ལ་འདུག་སེ་བཀྲམ་ནས།

འདི་ནི་སྤྱི་ཁྱབ། འདི་ནི་བསྟན་དགྲ་ཡིག་རིགས་མང་པོ་བཀྲམ་ནས་ཡོད་པར་ཆབ་སིལ་ཕེབས་སྐབས་ཟེར་ད་རྒྱལ་དབང་ཆོས་རྗེ་ཆབ་གསང་ཕེབས་པའི་སྒང་ལ། འདི་ནི། སོགས་ཀྱི་ཚེ་ཡི་གེ་རྣམས་ཕན་ཚུན་བསལ་ནས། ད་ལམ་ཁ་བཀག་བྱས་པར་ཡི་གེ་འདུག་སེ་བཀྲམ་ནས་ཕར་ཚུར་བསལ་གནང་ནས་འདུག་སེ་ཤམ་ཐབས་དེ་ཚོ་ཙུམ་ཙུམ་གནང་ནས་གོམ་ཡུག་མ་ཕོག་ཡ་བྱས་ནས་ཕེབས་གི་ཡོག་རེད་ཁོ་ན་རྒྱལ་དབང་ཆོས་རྗེ་ཕེབས་པའི་སྒང་ལ།

དེ་གལ་ཆེན་པོ་རེད། དེ་ནས། གསུམ་པ་དགེ་འདུན་དཀོན་མཆོག་ལ་དེ་ནས་སྐྱབས་སུ་སོང་བས་ནི་ཟེར་ད་ཐང་གི་ཆོས་དཀོན་མཆོག་ལ་སྐྱབས་སུ་སོང་དུས་གང་འདྲ་གསུངས་པ། དགག་ཡ་དེ་ལ་གཞན་དག་ལ་གནོད་འཚེ་བརྒྱུད་ནས་མ་བྱས་པ་བྱས། དངོས་སུ་དཔེར་ན་ཅིག་རེད་པ་ད་སྲོག་བཅད་ཡ་འདྲ་བོ་དང་བོ་ད་དེ་འདྲའི་གི་གནོད་འཚེ་མ་བྱས་པ་བྱས་བརྒྱུད་ནས་དཔེར་ན་ཅིག་དེ་ནི། ག་རེ་ཟེར་བ་ད་མི་འོས་པའི་ཁྲལ་བཀལ་ཡ་འདྲ་བོ་དང། འོ་ད་དེ་ཚོའི་རེད། གནོད་འཚེ་མ་བྱས་པ་བྱས། ད་དེ་ནས། སྒྲུབ་ཕྱོགས་དེ་ལ། ཆོས་ཡི་གེ་ན་གཅིག་ཡི་གེ་ཀ་ཡི་གེ་ཁ་ཡི་གེ་ན་གཅིག་ཡན་ཆད་ལ། ཆོས་དཀོན་མཆོག་དངོས་ཀྱི་འདུ་ཤེས་བཞག་ནས་གུས་ཞབས་བྱེད་དགོས་རེད། བོད་ཀྱི་ཡི་གེ་དེ་རྩ་ཆེན་པོ། གསུམ་པ་དགེ་འདུན་དཀོན་མཆོག་ལ་སྐྱབས་སུ་སོང་བས་ནི་དགེ་བཤེས་སྟོན་པ་རིན་པོ་ཆེ་དང། རྣལ་འབྱོར་པ་ཆེན་པོས་ལྷན་པ་སེར་པོ་རེ་འགོམ་པའི་སར་ཡོད་ཀྱང་མི་འགོམ་པར། སྤྲུགས་ནས་ས་གཙང་སར་སྐྱེལ་བར་གནང་བའི་ཕྱག་བཞེས་ལྟར། དགེ་འདུན་པའི་ན་བཟའི་ཚལ་བུ་དང་ལྷན་པ་དམར་སེར་ཙམ་ས་ལ་ལྷུང་བ་དང་གྱོན་པ་དག་ལའང་ཤིན་ཏུ་གུས་པར་བྱེད་དགོས་ཏེ། ད་དགེ་འདུན་ལ་ད་ཡིན་ད་ཡིན་ཏེ་དགེ་འདུན་གྱི་ན་བཟའ། ན་བཟའ་གི་ལྷན་པ་འདྲ་པོ་ལྷབ་བེ་ལྷུབ་བེ་སེར་པོ་འདྲ་པོ་དམར་པོ་འདྲ་པོ་ས་ལ་འགོམ་ས་ལ་ཟག་དེ་ཡོད་ན་ལམ་སང་དེ་སྤྲུག་སྤྲུག་བཏང་ནས་མ་འགོམ་ས་ལ་ཡར་གཡུགས། དེ་འདྲས་བྱེད་ཐུབ་ན་ད་དུང་ཡག་པོ་ཡོག་རེད། ད་དགེ་འདུན་དངོས་ལ་ད་མ་གུས་པ་བྱེད་ཆོག་གོ་མ་རེད་པ་ད་བྱས་ནས་སོ་སོའི་བསོད་ནམས་ཟད་ཡ་རེད་པ་ད་དོན་དག། ཕར་ཕྱོགས་དེ་ལ་ག་རེ་བྱུང་ན་མ་བྱུང་ན་སོ་སོ་བསོད་ནམས་ཟད་འགྲོ་གི་ཡོད་ཙང་ཨ་ནི་དེ་མ་བྱེད་གསུང་གི་ཡོད་སོ་སོ་ལ་བསླབ་བྱ། དེ་ནས་རྒན་དེ་བྱས་གྱོན་པ་དག་ལའང་ཤིན་ཏུ་གུས་པར་བྱེད་དགོས་ཏེ། ས་ཡི་སྙིང་པོ་འཁོར་ལོ་བཅུ་པའི་མདོ་ལས་ཙམ་པ་ཀ་ཡི་མེ་ཏོག་རྙིང་གྱུར་ཀྱང་མེ་ཏོག་རྣམ་པ་གཞན་བས་ཤིན་ཏུ་ལྷག། དགེ་སློང་ཚུལ་ཁྲིམས་ཉམས་ཤིང་སྡིག་སྤྱོད་ཀྱང་མུ་སྟེགས་ཅན་དག་ཐམས་ཅད་ཀུན་པས་མཆོག། འོ་ད། ཅེས་གསུངས། དགེ་སློང་ཚུལ་ཁྲིམས་དང་ལྡན་པ་ད་ཨ་ཅང་ཅང། འོ་ད། ཚུལ་ཁྲིམས་ཉམས་པ་དེ་འདྲ་ཅིག་ཡིན་པ་ཡིན་ན་མུ་སྟེགས་པ་ལས་ཞེ་དྲག་དྲག་ག་རེད་གསུངས་ཡང་བྱེད། འོ་ན་དེ་འདྲ་ཙམ་ལའང་མ་གུས་ན་ཉེས་པ་ཅི་འགྱུར་ཞེ་ན། འོ་ད། དགེ་འདུན་ལ་བི་ཀའི་མ་གུས་པར་བྱས་པ་ཡིན་ན། ཉེས་པ་ག་རེ་ཡོང་གི་རེད་ལྷག་བསམ་བསྐུལ་བའི་མདོ་ལས། ཡོན་ཏན་འདོད་པ་ནགས་ན་གནས་པ་ཡིས། ཕ་རོལ་དག་གི་སྐྱོན་ལ་བརྟག་མི་བྱ། བདག་ནི་ཁྱད་པར་འཕགས་ཤིང་བདག་མཆོག་ཅེས། དེ་སྙམ་དུ་ནི་སེམས་བསྐྱེད་མི་བྱའོ། ད་གང་བྱེད་བི་ཀའི། ཕ་རོལ་པོ་ལ་གུས་ཞབས་བྱེད་དགོས་རེད་སོ་སོ་ང་རྒྱལ་བྱེད་རྒྱུ་ཡོད་མ་རེད་གང་ག་ན་ནས་པའི་ང་དྲག་ཡིན་བསམ་པའི་ང་རྒྱལ་བྱས་པ་འདྲ་པོ་དེ་འདྲའི་བྱེད་རྒྱུ་ཡོད་མ་རེད་ཟེར་བ་ད་བདག་ནི་ཁྱད་པར་འཕགས་ཤིང་བདག་མཆོག་ཅེས་དེ་སྙམ་དུ་ནི་སེམས་བསྐྱེད་མི་བྱའོ། རྒྱགས་འདི་བག་མེད་ཀུན་གྱི་ད་དེ་འདྲའི་པའི་ཁེངས་པ་འདྲ་པོ་རྒྱགས་པ་འདྲ་པོ་བྱས་ནས་པའི་སོ་སོ་ཅིག་དྲག་ཡིན་བསམ་པའི་འཇོན་པོ་ཡིན་བསམ་བྱས་ན་ཨ་ནི་བག་མེད་ཀུན་གྱི་རྩ་བ་བག་མེད་པ་ཟེར་ཡ་ད་དེ་ནས་ཡོང་གི་ཡོད་རེད་བག་མེད་པ་ད་དེ་ནི་ལྟུང་བ་འབྱུང་བའི་སྒོ་གཅིག་ཡིན་པ། མི་ཤེས་པ་ལྟུང་བ་འབྱུང་བའི་སྒོ་བག་མེད་པ་ལྟུང་བ་འབྱུང་བའི་སྒོ་ཉོན་མོངས་མང་བ་ལྟུང་བ་འབྱུང་བའི་སྒོ་མ་གུས་པ་ལྟུང་བ་འབྱུང་བའི་སྒོ་ཟེར་བྱས་ཙང་ཉེས་པ་འབྱུང་བའི་སྒོ་གཅིག་རེད་བག་མེད་དེ་བག་མེད་ཀུན་གྱི་རྩ་བ་སྟེ། རྒྱགས་འདི་བག་མེད་ཀུན་གྱི་རྩ་བ་སྟེ་དགེ་སློང་དམན་ལ་བརྙས་པར་ཡོངས་མི་བྱ། བསྐལ་པ་གཅིག་གིས་ཐར་པ་ཐོབ་མི་འགྱུར། དགེ་སློང་ལ་བི་ཀའི། དགེ་སློང་བི་ཀའི་དམན་པ་གཅིག་ལ་ཡང་བི་ཀའི་བརྙས་བཅོས་བཏང་ན། བསྐལ་པ་གཅིག་ལ་ཐར་པ་ཐོབ་གི་མ་རེད། ཐར་པ་བི་ཀའི་སང་ཉིན་གནངས་ཉིན་པའི་ཐོབ་ཡག་གི་དེ་འདྲ་ཅིག་ཡིན་པ་ཡིན་ནའང་དེ་འདྲ་བྱས་ན་བསྐལ་པ་གཅིག་ལ་ཕར་འགོར་འགྲོ་གི་རེད། འདི་ནི་བསྟན་པ་འདི་ལ་གོ་རིམ་ཡིན། སངས་རྒྱས་ཀྱི་བི་ཀའི་བསྟན་པ། གི་གོ་རིམ་འདྲ་པོ་དེ་རེད། ཁྱིམ་པ། རེ་བ་ད་ཨ་ནི། ཁྱིམ་པ་ལས་ཀྱི་རབ་ཏུ་བྱུང་བ་ཚོ་ལ་གུས་ཞབས་བྱས། རབ་ཏུ་བྱུང་བ་དེ་ལ་ཡང་ན། དགེ་ཚུལ་ཡོག་རེད། རེ་བ་ད། དགེ་ཚུལ། དགེ་ཚུལ། ད་འདུག་བྱས་ཤིང་འགྲིག་རེད་དགེ་ཚུལ། དགེ་ཚུལ་གྱིས་དགེ་སློང། ཕར་འདུག་སེ་འདུག་སེ་རིམ་པ་ཅིག་ཡོད་རེད་པ་ད། འོ་དེ་སངས་རྒྱས་ཀྱི་བསྟན་པའི་རིམ་པ་དེ་དེ་འདྲ་ཅིག་རེད། དེ་མགོ་མཇུག་ལོག་རྒྱུ་ཡོད་མ་རེད། འོ་དེ་རེད། དེང་སྐབས་སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འཇུག་གི་རྗེས་འཇུག་དགེ་ཚུལ་སློང། རབ་བྱུང་འདུལ་བ་འཛིན་པ། ངུར་སྨྲིག་འཆང་བ་རྣམས་ལ་དད་གུས་དང་མཐོང་རྒྱུ་ནི་མི་བྱེད་པར། ད་དེང་སང་སྙིགས་མའི་དུས་དེང་སང་གི་དུས་དེ་རེད། ལྟ་ན་ཧ་གོ་རོ། འོ་དེ་དགེ་ཚུལ་སློང།

དགེ་སློང་འདུལ་བ་འཛིན་པ་རེད་ཟེར་ནས་རྩ་ཆེན་པོ་བརྩི་མཁན་འདུལ་བས་ད་ལྟ་ཕལ་ཆེར་ཡོད་མ་རེད། རེད་པ་ད། ཆོས་གོས་རེ་ཅིག་གོན། བི་ཀའི་བྱས་པ་ཡིན་ན་ཞེ་དྲག་མཐོང་ཡག་ཡོད་མ་རེད། རེད་པ་ད། མཐོང་མེད་ཡག་ག་རེ། ཨ་ཨོ་གས་གོན་འགྲོ་གི་ཡོད་ས་དེ་བྱས་པ་རེད། རེད་པ་ད། སོ་སོའི་རྒྱུད་ལ་སྡོམ་པ་མེད་ན་ཡང་ཆོས་གོས་གོན་འདྲ་ཆག་ཆག་བྱས་སྟོད་འགག་སེར་པོ་དེ་ཚོ་གོན་བསྡད་ཀྱི་འདུག་བ། སོ་སོ་དགེ་སློང་མིན་རབ་བྱུང་མེད་ན་ཡང་སྟོད་འགག་སེར་པོ་གོན། རེད་པ་ད། སྟོད་འགག་གོན། སྟོད་འགག་དེ་རྗེ་རིན་པོ་ཆེ་གིས་གནང་བཞག་ཡོད་ཅེས་རེ་བ་དེ་དོན་འདྲ། སྟོད་འགག་སེར་པོ་ཡིན་ན་དམར་པོ་ཡིན་ན་གང་དགའ། བྱས་ཙང། སོ་སོའི་བའི་སྣམ་སྦྱར་གོན། དེ་འདྲའི་བྱས་སྤྱོད་པ་ཕྱིན་ཅི་ལོག་བྱས་ཨ་ནི་སྐྱེས་དམན་ཁྲིད་ཆང་འཐུང་ཨ་རག་འཐུང། ར་བཟི། ཨ་ནི་མི་ཡི་འོ་དེ། ཆོས་གོས་གོན་མཁན་གཅིག་ར་བཟི་བསྡད་བཞག་གྲྭ་ཆས་གོན་མཁན་ར་བཟི་བསྡད་བཞག་ཟེར་གི་རེད་མ་གཏོགས་ཁོ་སྡོམ་པ་མེད་པ་འདྲ་ཨ་ནི་ར་བཟི་བཞག་སུས་ལབ་གི་རེད་སྡོམ་པ་ཡོད་མེད་དེ་སུས་ཧ་གོ་གི་རེད་གོ་རེ་བ་ད། དུ་སི་ར་བཟི་དུས་མ་གཏོགས་གོས་ལོག་ཙའི་དང་ཧ་གོ་མ་རོ་དུ་སྐྱེས་དམན་ཁྲིད་དེ་ན་སུ་གང་འོ་དེ་ཁ་བཏང་མཁན་ཏང་ཤིག་རིག་མ་འདི་ཁོ་རང་ཆོས་ཁོ་རང་འདི་དོ་སྣང་བྱེད་མཁན་ཉུང་རུ་ཕྱིན་ཡིན་ཙང་ཁོ་ཆོས་གོས་གོན་ནས་སྐྱེས་དམན་ཁྲིད་བསྡད་བཞག་ཟེར་ཧང་སང་སར་བྱེད་མཁན་མི་འདུག་བ་ཡོད་མ་རེད་འོ་དེ་བྱས་ཙང།

དགེ་ལུགས་ཡིན་ན་དགེ་ལུགས་ཀྱི་ཆས་གཅིག་ཡོད་རེད་དེ། གྲྭ་བའི་ཆས་དེ་གྲྭ་བས་བདག་པོ་རྒྱག་དགོས་རེད་མ་གཏོགས་མི་སྐྱ་གིས་གོན་ན་འགྲིག་གི་མ་རེད་བ། ཨ་ནི་གཞུག་གུ་ཁ་བཏང་ཟེར་དུས་གྲྭ་བ་ལ་ཁ་བཏང་གི་རེད། འོ་ད་གྲྭ་བ་ཚོ་ཡག་པོ་མི་འདུག་ཟེར་དགེ་སློང་དེ་ཚོ་ཡག་པོ་མི་འདུག་དགེ་སློང་བོད་པའི་དགེ་སློང་རེད་ཟེར་དུས་འོ་ད། ག་རེ་ཟེར་ཅིག་ཟེར་གི་འདུག་བ་སྐད་ཆ་ཡིན་ན་ཅི་རེད་ཟེར། བོད་པའི་དགེ་སློང་ཟེར་དུས་ད། ཞེ་དྲག་མ་རེད། དེ་དེ་ཚོའི་གི་བྱེད་གི་བ་རེད་མ་གཏོགས་དངོས་གནས་གི་དགེ་སློང་ཚོ་གི་གནང་གི་ཡོད་མ་རེད་པ་ད། དགེ་སློང་གི་བི་གའི་ཆོས་བཤད་འདུལ་བ་བཞིན། གནང་བསྡད་གི་ཡོད་རེད་པ་ད། ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་ད་གཏན་ནས་མི་འགལ་བ་ད་ཡོང་གི་མ་རེད་དེ་ཡིན་ནའི་རྩ་བ་བཞི་ད་ཕམ་ལྷག་དེ་ཚོ་གང་ཐུབ་ཐུབ་གི་བསྲུང་གི་བ་རེད་པ། བྱས་ཙང།

འོ་ད་དགེ་ལུགས་བྱས་ན་བྱས་ཆོག་རྙིང་མ་བྱས་ན་བྱས་ཆོག་ག་རེ་བྱས་ན་བྱས་ཆོག་བ་དེ་ལ་རིས་མེད་ཟེར་གི་བ་རེད། དེ་སྲིད་རེད་མ་གཏོགས་ཆོས་མ་རེད་བ། ཆོས་ལུགས་རིས་མེད་ཟེར་དེ་སྤྱོད་པ་ཡ་མ་ཟུང་བྱེད་མཁན་གྱི་རིགས་ལ་ད་དེ་ལ་བེ་མི་མང་ཡིན་ནའི་བེ་ཧ་ལས་ལས་བྱས་ཏེ་སྐྱབས་སུ་མཆི་ཟེར་བ་བྱས་བེ་གའི་ཇོ་ག་བྱས་ནས་བེ་ད་རེ་རིས་མེད་རེད་བཞག་ཟེར་བ་བྱས་ད་དེ་དཔེ་ཡག་པོ་རེད་ཟེར་བ་བྱས། འདི་ནི། རེད་བ་དང་དེ་ཁུལ་ཆེ་མཐོང་བྱེད་མཁན་ཇེ་མང་དུ་འཕེལ་འདུག་པ་འདི་ནི་ཕན་བདེ་འབྱུང་གནས་རྒྱལ་བའི་བསྟན་པ། འཇིག་པའི་སྔ་ལྟས་ཡིན་ནའང་སོ། བསྟན་པ་འཇིག་ཡས་ཀྱི་ལྟས་རེད་བ་དང། དེས་ན་ནི་དམ་ཆོས་འདུལ་བའི་བསྟན་པ་དེ་འཇིག་ཡས་ཀྱི་ལྟས་རེད། འདུལ་བའི་བསྟན་པ་མེད་ན་སངས་རྒྱས་ཀྱི་བསྟན་པ་འཇིག་ཚར་རེད། དོན་དག་དེ། བདག་ལེགས་སུ་འདོད་པ་ཀུན་གྱིས་བག་ཡོད་པར་བྱོས་ཤིག་ཟེར། དེ་བྱས། བག་ཡོད་བྱེད་རོགས་གྱིས། ཞེས་གསུངས་པ་སོགས་ལྟར་འབྱུང་གསུངས་སོ། དཔེར་ན་པཎ་ཆེན། ཀུན་མཁྱེན་བཅུ་པ་ཆེན་པོ། ཞེ་དྲག་གི་དཔེ་བསམ་གྱིས་མི་ཁྱབ་པ། དེ་མཛད་འཕྲིན་ཞེ་དྲག་རྒྱས་པོ་བྱུང་བ་རེད་བ། བོད་ལ་དེ་ནས་བར་ལམ། དེ་ནས། དགེ་ལྡན་སྨོན་ལམ་ཆེན་མོ་གསར་འཛུགས་གནང་ལྷ་ས་ལ། རེད་བ་དང་དེ་ཚོའི་ལྟད་མོ་དེ་རྣམས་མཇལ་ཡས་འདུག་བ། ཨོ། ཨ་ནི་གྲྭ་ཆས་མཆོད་ཡོག་མ་རེད། ག་རེ་ཟེར་བདག་མོ་ཞིག་བཞེས་གནང་བ་རེད། བཞེས་ཡས་དེ་རང་ཁོ་རང་གི་རང་དབང་སྤྱད་ནས་བཞེས་ཡོག་མ་རེད་བ། བཙོན་ཁང་ནང་ལ་མི་བཞི་ཤོག་ཁག་གིས་ཁ་ཐུག་གིས་བྱས་ནས་བདག་མོ་བཞེས་དགོས་བྱུང་བ་རེད། ཨོ་དེ་ཡིན་ཙང་གྲྭ་ཆས་མཆོད་པ་ཅིག་མཆོད་ན། མ་གཞི་མི་གང་ག་བའི་མི་ཁྲི་མང་པོ་གིས་བི་ཀའི་སྐྱབས་སུ་འགྲོ་ས་རེད་བ་དང་སྐྱབས་སུ་འགྲོ་ས་རེད་བི་ཀའི་ཨ་ནི་སྨོན་ལམ་ཚོགས་ནང་ལ་བཞུགས་པའི་སྒང་ལ་གྲྭ་ཆས་མཆོད་མི་འདུག་བ།

བསྟན་པ་ལ་དགོངས་པ་རེད། ནང་པའི་བསྟན་པ་དེ་དཔེ་ཡག་པོ་ཅིག་ཡོང་ཡ། བི་གས་རུ་པ་ད་སེལ་མེད་པ་ཡོང་ཡ། དེས་ན་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ་དེ་ལ་བི་གས་དམ་ཆོས་འདུལ་བ་དེ་གཙོ་བོ་ཡིན་ཙང་དེ་དགོངས་ནས་མ་མཆོད་ཡ་དེ་ཞེ་དྲག་གི་བཀའ་དྲིན་ཆེན་པོ་རེད། རུ་པ་ད། ད་དེ་ཡིན་དུས་ཨ་ནི་དེ་འོག་ནས་གཞན་དག་གི་བསམ་བློ་གཏང་དགོས་རུ་བ། སོ་སོ་ལ་བི་གས་སྡོམ་པ་ཡོད་ཡོད་མེད་ཟེར་དུས་སོ་སོས་ཧ་གོ་གོ་རུ་མ་གཏོགས་མིས་ཧ་གོ་གོ་མ་རུ་བ། ངོ། འདི་རེད། ཞེ་དྲག་བཀའ་དྲིན་ཆེན་པོ་རེད། ཁ་ཐུག་བྱས་ན་གན་ས་ར་བ་ལ་ཆོས་གོས་སྣམ་སྦྱར་མ་མཆོད་ཡ་དེ་བཀའ་དྲིན་ཆེན་པོ་རེད་ཟེར་ཡ་ན། ཡེ་རིན་པོ་ཆེ་གི་ཆོས་གོས་སྣམ་སྦྱར་མཆོད་མ་འདུག་བཀའ་དྲིན་ཆེན་པོ་ག་རེ་ར་ཅི་ཡིན་ན་སོང་མཆོད་ན་བཀའ་དྲིན་ཆེན་པོ་བརྩི་དགོས་ཡ་ར་ཅི་ར་བ་ད་དེ་མ་རེད་བསྟན་པ་ལ་ཐུགས་དགོངས་བཞེས་པ་ར་བ་ད། ཡང་ལད་ཟློས་བྱེད་གི་ར་བ་མི་གང་ག་གི། ལམ་སང་ད་ག་པཎ་ཆེན་རིན་གྱི་དགོན་གྱི་དགོན་སོ་སོའི་རྒྱུད་ལ་སྡོམ་པ་མེད་ན་ཡང་དེ་ཆོག་གི་མ་རེད། ཞེས་གསུངས་པ་སོགས་ལྟར་འབྱུང་གསུངས། གཉིས་པ་ཐུན་མོང་གི་ཡོན་ཏན་དྲན་པའི་སྒོ་ནས་ཡང་དང་ཡང་དུ་སྐྱབས་སུ་འགྲོ་བ་ནི། ད་དཀོན་མཆོག་གི་ཡོན་ཏན་བྲན་ནི། སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གི་ཡོན་ཏན་དྲན་ནས་ཡང་ནས་ཡང་དུ་བའི་དཀོན་མཆོག་ལ་སྐྱབས་སུ་འགྲོ་བ་རེད། སྐྱབས་སུ་འགྲོ་བ་ནི་གོང་དུ་ཞུས་པ་ལྟར་ཕྱི་ནང་གི་སྟོན་པ་དང་བསྟན་པའི་ཁྱད་པར་དང། མཆོག་གསུམ་ནང་ཕན་ཚུན་གྱི་ཡོན་ཏན་རྣམས་དྲན་ཏེ་ཡང་ཡང་སྐྱབས་འགྲོ་བྱ་བའོ། བཀའ་དྲིན་དྲན་པའི་སྒོ་ནས་ཅི་ཟ་ཅི་འཐུང་གི་ཕུད་ཀྱིས་མཆོད་པ་ནི། འདིར་སངས་རྒྱས་དང་ཆོས་དང་དགེ་འདུན་གསུམ་ཡེ་ཡུལ་ནི་མ་བརྗེད་པར། བཟའ་བཏུང་གི་སྐབས་ཐམས་ཅད་དུའང་ཕུད་ཀྱིས་མཆོད་པ་ཕུལ་བ་སྟེ། སངས་རྒྱས་དང་ཆོས་དང་དགེ་འདུན་གསུམ་ཡིད་ཡུལ་ནས་མ་བརྗེད་པར་སེམས་ཀྱི་ཡུལ་ནས་བརྗེད་མ་བཅུག་པ་བྱས་ཨ་ནི་ག་དུས་ཡིན་ནའི། སོ་སོ་ག་རེ་བཟའ་ན་ག་རེ་བཏུང་ན་མཆོད་པ་ཕུལ་བ་རེད། མཆོད་པ་ཕུལ་བའི་སྐབས་གཅིག་འདོན་པ་འདོན་ཤེས་ན་གཅིག་འདོན། ཁ་ནས་ཅིག་ཡོང་གི་མི་འདུག་ནའང་སེམས་ཀྱིས་ཡང་མཆོད་པ་ཅིག་ཕུལ་རེད་པ་ད་དཀོན་མཆོག་ལ་ཡང་ཕུད་དེ་ཕུལ་ཡག་གི་རེད། སྐབས་ཐམས་ཅད་དུའང་ཕུད་ཀྱིས་མཆོད་པ་འབུལ་བ་སྟེ་དེ་ལྟར་མཆོད་པ་ཕུལ་ན་ཕན་ཡོན་ཤིན་ཏུ་ཆེ་བ་མཆོག་གསུམ་ནི་ཞིང་གོང་ན་མེད་པའི་རྒྱུ་མཚན་གྱིས་ཡིན་པས་ཕྱི་བཤོལ་དང། བག་མེད་ལེ་ལོ་སོགས་མ་འདྲེས་པར་ཐ་ན་ཡོན་ཆབ་ཏིང་གང་འདི་ནས་ཕུལ་བ་ཚུན་ཆད་ཀྱང་རྒྱལ་བ་ཐམས་ཅད་མཁྱེན་པའི་མདུན་དུ་འདི་ནས། གསོལ་དཔོན་གསར་པས་གསོལ་ཇ་ཞུ་བ་ལྟར་དགོས་གསུངས། ད་རྒྱལ་བ་ཐམས་ཅད་མཁྱེན་པའི་བི་ཀི། གསོལ་དཔོན་གསར་པ་ཡིན་ན། རེད་པ་ད། རྒྱལ་བ་རིན་པོ་ཆེ་གི་གསོལ་དཔོན་གསར་པ་ཅིག་ཡིན་ན་ད་ཞེད་སྣང་འཚེར་སྣང་བྱས་ནས་སྐུ་མདུན་ལ་ཞེད་ཀྱི་རེད་པ་ད། ཞེད་ནས་བི་ག་ལེར་ཟབ་ཟབ་ཕུལ་གྱི་རེད་པ་ད། འོ་དེ་ནང་ལྟར་ཡོན་ཆབ་ཕུལ་བའི་སྐབས་ལ་དེ་ནས་གསོལ་དཔོན་གསར་པས་ཡོན་ཆབ་ཕུལ་བ་ནང་ལྟར་བྱས།

བོན་སྟོན་པ་གཤེན་རབ་དང་དེ་དག་གི་ཆོས་དང་དེའི་རྗེས་འཇུག་གྲོགས་ངན་པ་སོགས་ལ་མོས་ནས་སྐྱབས་སུ་བཟུང་བའི་དབང་གིས་ལས་ངན་པ་བསགས་པ་རྣམས་བཟློག་པ་དང། གཞན་ཡང་དཀོན་མཆོག་ལ་དད་གུས་མེད་པའི་རིགས་ལམ་དུ་བཀྲི་རུང་བ་རྣམས་ལ་སྐད་ཆའི་ཞོར་ཚུན་ཆད་དུ་དཀོན་མཆོག་གི་ཡོན་ཏན་བརྗོད་པའི་སྒོ་ནས་སྐྱབས་འགྲོ་ལ་འགོད་པ་དང། ད་གཞན་དག་ཡང་སྐྱབས་འགྲོ་ལ་འགོད་ཐུབ་ན་དེ་ཡག་པོ་ཡོག་རེད། དེ་ཡང་དེ་ཕྱོགས་ཞེན་གྱི་སྐད་ཆ་མིན་པ་བྱས། ཁོ་སྐྱབས་འགྲོ་ལ་འགོད་པ་ཡིན་ན་ནང་པ་མི་མང་རུ་འགྲོ་གི་རེད་བསམ་དེ་འདྲས་བྱས་ན་ཕན་ཐོགས་གས་ཡོག་མ་རེད། ཁོ་བས་སྐྱབས་འགྲོ་ལ་མ་བཀོད་ན་ཁོ་ཁོ་བས་གཞུག་ལ་སྡུག་བསྔལ་མྱོང་གི་རེད་ལམ་བས་ནོར་སོང་ན་ཨ་ནི་ཁོ་སྙིང་རྗེ་གང་དྲག་བསམ་ནས་ཨ་ནི།

དཀོན་མཆོག་གསུམ་ལ་སྐྱབས་གནས་ཡང་དག་ཏུ་འཛིན་ཅིང་སྙིང་ཐག་པ་ནས་དད་པ་བསྐྱེད་དེ་ཉིན་མཚན་དུས་དྲུག་ཏུ་སྐྱབས་སུ་འགྲོ་བ་ཡིན། ད་ལྔ་པ་དེ་ནི་བྱ་བ་གང་བྱེད་ཀྱང་དཀོན་མཆོག་ལ་བློས་བཀལ་ནས་བྱེད་པ་ནི། དེ་སོ་སོ་བྱ་བ་བས་ག་རེ་ཆེ་ཆུང་འདྲ་པོ་ག་རེ་བྱས་ནའི་དཀོན་མཆོག་སྙིང་ལ་བཞག་ནས་སེམས་ལ་དཀོན་མཆོག་བཞག། དཀོན་མཆོག་ལ་བློས་བཀལ་ནས་བྱས་བཞག་ན། ཨ་ནི་ཡག་པོ་ཡོག་རེད། བྱ་བ་ཆེ་ཆུང་ཇི་འདྲ་ཞིག་བྱེད་ཀྱང་མཆོག་གསུམ་ལ་བློས་བཀལ་ནས། མཆོག་གསུམ་ལ་བློ་བཀལ་ནས་དཀོན། དེ་ནས་དཀོན་མཆོག་ལ་མཆོད་པ་ལ་དཀོན་མཆོག་མཆོད་པ་ལ་བརྩོན་ཏེ་སྒྲུབ་པ་ལས། དེ་ནས་བསམ་ངན་གཡོ་སྒྱུ་དང་དེ་འདྲས་མ་བྱས་པ་བྱས། བྱ་བ་ཅིག་བི་ཀི་བྱེད་ཡོང་དུས་ཅིག་མི་ལ་བསམ་པ་ངན་པ་བྱེད་རྒྱུ་འདྲ་པོ་དང་མི་མགོ་སྐོར་བཏང་ཡག་གི་བཟོ་འདྲ་པོ་མི་ལ་གཡོ་སྒྱུ་བྱེད་ཡག་འདྲ་པོ་དང་འོ་དེ་འདྲས་བྱས་ན་ཡག་པོ་ཡོད་མ་རེད་དེ་དཀོན་མཆོག་གི་བསླབ་བྱ་དང་འགལ་འགྲོ་གི་རེད། དཀོན་མཆོག་ལ་བློས་བཀལ་ཚར་དུས་ག་ལ་བྱ་བ་ཡག་ཅིག་མང་དུ་ཡོང་གི་མ་རེད་པ། དཀོན་མཆོག་སངས་རྒྱས་དཀོན་མཆོག་ཟེར་དུས་ག་ལ་བི་ཀི་སེམས་ཅན་ཐམས་ཅད་ཀྱི་སྟོན་པ། སེམས་ཅན་ཐམས་ཅད་ལ་འཚེ་བ་བྱེད་རྒྱུ་ཡོད་མ་རེད་སེམས་ཅན་ཐམས་ཅད་ལ་ཕན་བདེ་བྱེད་དགོས་རེད་གསུང་མཁན་ཅིག་རེད་པ་ད་མཐའ་གཅིག་ཏུ་དེ་ཡིན་དུས་དེ་ལ་བློས་བཀལ་ཚར་དུས་ག་ལ་སེམས་ཅན་ལ་གནོད་འཚེ་ཡོང་གི་མ་རེད་པ་དངོས་གནས་བྱས་ན། ཡུལ་འདྲེ་ཡུལ་གྱི་འདྲེ་དང་རྒྱལ་བཙན་མོ་རྒྱལ་མོ་བོན་སོགས་ལ་སྐྱབས་འགྲོ་མི་བྱེད་པའོ། དེ་རེད། བྱ་བ་གང་བྱེད་ཀྱང་པའི་དཀོན་མཆོག་ལ་བློས་བཀལ་ནས་བྱས། དཀོན་དེ་བྱས། ད་དྲུག་པ་དེ་ནི་དཀོན་མཆོག་གསུམ་སྲོག་གམ་ཐ་ན་བཞད་གད་ཀྱི་ཕྱིར་ཡང་མི་སྤོང། དཀོན་མཆོག་གསུམ་བི་ཀི་སོ་སོའི་སྲོག་ལ་ཐུག་གི་ཡོད་ནའི་དཀོན་མཆོག་བཞག་རྒྱུ་ཡོད་མ་རེད། སྲོག་སྲོག་ཤོར་ན་ཤོར་ང་དཀོན་མཆོག་བཞག་གི་མིན་ཟེར་དེ་ག་རེད། ཐ་ན་བཞད་གད་ཀྱི་ཕྱིར་ཡང་མི་སྤོང། རྩེད་མོའི་ཞོར་ལ་ཡང་ཅིག་ང་དཀོན་མཆོག་བཞག་བཞག་ཡིན་ཟེར།

ནང་པ་མ་ཡིན་ན་དགེ་ཚུལ་སློང་དང། བྱང་ཆུབ་སེམས་དཔའི་རིགས་དང། གསང་སྔགས་པ་ཡང་མིན་པར་འགྱུར་བས་སོ། ད་དེ་རེད། སྐྱབས་འགྲོ་སྡོམ་པ་གཏོང་བའི་གཏོང་རྒྱུ་མིན་ཡང་འདས་སོང་གི་འདུག་བ་སྐྱབས་འགྲོ་བཏང་ན་སྡོམ་པ་སྡོམ་པ་ཐམས་ཅད་བཏང་བ་ཡིན་པས་དེས་ན་ཆེ་བ་སྲོག་གི་ཕྱིར་རམ། ཆུང་བ་ཐ་ན་བཞད་གད་ཙམ་གྱི་ཕྱིར་མནའ་བཅའ་བ་ཚུན་དུ་དཀོན་མཆོག་མི་སྤང་བ་ཡིན། འོ་ད་ན། མནའ་བཅའ་ཡ་ཟས་སྦྱོར་སྣ་བཅས་ཡང་དག་རེག་པོ་དེ་རེད། དེ་དཀོན་མཆོག་མི་སྤང་བ་ཡིན། ལམ་རིམ་ཆེན་མོ་ལས་སྲོག་གི་ཕྱིར་ཡང་མི་གཏོང་བ་དང་འགལ་བ་ནི་སྐྱབས་འགྲོ་གཏོང་བ་དངོས་ཡིན་ལ། སྲོག་གི་ཕྱིར་ཡང་མི་གཏོང་བ་དང་འགལ་ཟེར་དུས་བཏང་ན། སྲོག་གི་ཆེད་དུ་བཏང་འགྲོ་ཡ་དེ་རེད་པ་ད་སྐྱབས་འགྲོ། སོ་སོའི་སྲོག་ཐུག་གི་འདུག་ན་སྐྱབས་འགྲོ་བཏང་བཞག་ན། དེ། སྐྱབས་འགྲོ་གཏོང་བ་དངོས་དེ་རེད། བྱས་ཙང་སྲོག་གི་ཕྱིར་ཡང་མི་གཏོང་བ་དང་འགལ་བ་ནི་སྐྱབས་འགྲོ་གཏོང་བ་དངོས་ཡིན་ལ། དེ་བཞིན་དུ་དཀོན་མཆོག་གསུམ་མ་བཏང་ཡང་དེ་དག་དང་མི་མཐུན་པའི་སྟོན་པ་ལ་སོགས་པ་གསུམ་ལ་གཉིས་འཛིན་བྱས་ན་ཡང་གཞན་དུ་མི་སྨྲ་བ་དང་དགའ་ཞིང། གཞན་དུ་མི་སྨྲ་བ་དང་འགལ་ཞིང་སྐྱབས་འགྲོ་ལ་བློ་མ་ཁེལ་བས་དེ་ནི་སྡོམ་པ་གཏོང་འགྲོ་བ་རེད་སྐྱབས་འགྲོ་གཏོང་ལ་ཞེས་གསུངས། མཆོག་གསུམ་སྲོག་གི་ཕྱིར་ཡང་མི་གཏོང་བ་ནི་སྔར་ནང་པའི་དགེ་བསྙེན་ཞིག་ལ།

སྐྱབས་འགྲོ་མ་བཏང་བ་ཡིན་ཙང་ངན་སོང་ལ་སྐྱེས་ཡོད་མ་རེད་ལྷ་ཡུལ་ལ་སྐྱེས་ཡོད་རེད། སླར་ཡང་དེ་ནི་བཅའ། སླར་ཡང་བསྐྱར་བཤད་མཛད་ཟེར། དེ་ནས་ཉིན་བཅུ་གསུམ་པར་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོས་གསུངས། ཤི་ནས་ངན་འགྲོར་མི་སྐྱེའི་གདེང་མེད་ཅིང་ཞེས་སོགས་ནས་དེ་ཡི་འཇིགས་སྐྱོབ་དཀོན་མཆོག་གསུམ་དུ་ངེས། དེ་ནས་དེ་ཕྱིར་སྐྱབས་འགྲོ་ཤིན་ཏུ་བརྟན་པ་དང། ཤིན་ཏུ་བརྟན་པ་དང། བའོ་ར་ཏ་བཏགས་རྟ་ན་བརྟན་མེད་འགྲོ། བརྟན་པ་དང། དེ་ཡི་དེ་ནས་བསླབ་བྱ་ཉམས་པ་མེད་པར་བྱ། དེ་ཡང་དཀར་ནག་ལས་འབྲས་ལེགས་བསམས་ནས་བླང་དོར་ཚུལ་བཞིན་སྒྲུབ་ལ་རག་ལས་སོ་ཞེས་དྲངས་ཏེ་སྔོན་འགྲོའི་གསུང་བཤད་མདོར་བསྡུས་ཤིག་བསྩལ་ནས། སྔོན་དུ་ས་བཅད་ཇི་ལྟར་གསུངས་ཟིན་པ་རྣམས་དང། འཇིག་རྟེན་ཕྱི་མར་བདེ་བའི་ཐབས་བསྟན་པ་ལ་བདེ་བའི་ཐབས་བསྟན་པ་ལ་གཉིས་ཀྱི་དང་པོ་སྐྱབས་འགྲོའི་སྐོར་ལ་བསྐྱར་བཤད་མཛད། སྐྱོང་ཚུལ་མདོར་བསྡུས་ཏེ་བསྟན་པ་ནི་ཁྲིད་ཀྱི་ས་བཅད་སྐབས་ངན་འགྲོའི་སྡུག་བསྔལ་བསམ་པ་དང། སྐྱབས་འགྲོ་ས་བཅད་སོ་སོར་ཡོད་ཀྱང་མྱོང་ཁྲིད་སྐྱོང་སྐབས་འོག་ཏུ་གསལ་བ་ལྟར་སྦྲགས་ནས་སྒོམ་དགོས། མྱོང་ཁྲིད་བྱེད་པའི་སྒང་ལ་རེད་པ་ད། ངན་འགྲོའི་སྡུག་བསྔལ་བསམ་གྱིན་བསམ་གྱིན་དཀོན་མཆོག་ལ་སྐྱབས་བཅོལ་དགོས་བྱུང་བས་དཀོན་མཆོག་མདུན་ན་བསྒོམ། ཚོགས་ཞིང་རེད་པ་ད། ཨ་ནི་ངན་འགྲོ་དེ་ཚོའི་སྡུག་བསྔལ་ན་ཐང་དེ་ཚོའི་སོ་སོའི་འོག་ན་མཐའ་འཁོར་གྱི་འགྲོ་བ་ཡོད་རེད་པ་ད་དེ་ལ་དམིགས་ནས་ཨ་ནི་སྡུག་བསྔལ་ཉ་དེ་བསམ་བློ་བཏང་གི་བཏང་གི་བྱས་ཨ་ནི་དཀོན་མཆོག་ལ་བི་གའི་སྐྱབས་བཅོལ་གི་བཅོལ་གི་བྱས། རེད་པ་ད། དེ་ག་རེ་ཟེར་ན། དེའི་ཚུལ་ནི། སྤྱི་བོའི་བླ་མ་ལ་གསོལ་བ་བཏབ། ད་ག་དུས་ཡིན་ན་སོ་སོའི་སྤྱི་བོ་དེ་ལ་བླ་མ་ཡོད་རེད་པ་ད། དཔྱད་སྒོམ་བྱེད་པའི་ཁ་ཐུག་ལམ་རིང་ག་དུས་བསྒོམས་ན་སྤྱི་བོ་དེ་ལ་བླ་མ་ཡོད་རེད་བྱས་ཙང་བླ་མ་ལ་གསོལ་བ་བཏབ་རྗེས་དེ་ཡི་ཐུགས་ཀ་ནས་སྐྱབས་ཡུལ་ཚོགས་ཞིང། ལྟར་ཆ་ཚང་ཞིག་མདུན་གྱི་ནམ་མཁར་སྤྲོས། དེ་ནས་དམྱལ་བ། སོ་སོ་དང་དུད་འགྲོ་ཡི་དྭགས་རྣམས་ཀྱི་སྡུག་བསྔལ་སོ་སོར་ཤུགས་དྲག་ཏུ་བསམས་ནས། རེ་རེའི་མཐར་དེ་ནས་འཇིགས་སྐྲག་རེ་བྱུང་བ་ན། རེད་པ་ད་ངན་སོང་གི་སྡུག་བསྔལ་བསྒོམས་ནས་འཇིགས་སྐྲག་བྱུང་བའི་སྒང་ལ་ཨ་ནི་སྐྱབས་འགྲོ་བྱས་མདུན་དེ་ལ་ཡོད་རེད་པ་ད་ཚོགས་དེ་ལ་སྐྱབས་འགྲོ་རེ་རེ་བྱས་ཏེ་སྦྲགས་པ་ཡིན། འདིའི་སྐབས་དཔེར་ན་འཇིག་རྟེན་ན་དེ་ནི་མི་ནག་ཆེན་ཉམ་ཐག་ཅིག་མགོ་འདྲེན་ཆེན་པོ། སྒོ་འགྲེང། དཔོན་པོ་ཆེན་པོ་ཞིག་རྙེད་པ་ན། རང་ཉིད་འཁོས་ཀ་དམན་ཡང་རྒྱབ་རྟེན་དཔོན་པོ་ཆེན་པོ་ཞིག་ཡོད་སྙམ་དུ་བློ་བདེ་པོ་བྱས་དེ་ལ་མགོ་འདྲེན་བཅོལ་བ་ལྟར། དེ་ནས་ངན་སོང་ལ་འཇིགས་པ་ན་དེ་ལས་སྐྱོབ་པའི་སྐྱབས་བསླུ་བ་མེད་པ་དཀོན་མཆོག་གསུམ། བདག་གི་མགོན་སྐྱབས་སུ་བཞུགས་ཡོད་སྙམ་དུ་བློ་ལིང་གིས་བཀལ་ཏེ་སྐྱབས་འགྲོ་བྱས་པ་ཞིག་དགོས། སྐྱབས་འགྲོ་གྲངས་གསོག་བྱས་ན་སྦྱོར་ཆོས་ཀྱི་དབུ་དེར་བྱེད་པས་ཆོག་མོད། སྦྱོར་ཆོས་ཀྱི་མགོ་ཡ་གིར་དེ་ནས་བླ་མ་ལ་སྐྱབས་སུ་མཆིའོ་སངས་རྒྱས་ཟེར་ཡ་ཡོད་རེད་པ་ད། དེ་ནས་དེ་བྱས་ན་འགྲིག་ད་འགྲིག་གི་རེད་དེ། ཡིན་ན་ཡང་མཚམས་འདིར། ད་ལྟ་རེད་པ་ད་མཚམས་འདིར་དམིགས་སྐོར་གསུམ་དང་སྦྲགས་ཏེ། བླ་མ་ཡི་དམ་དཀོན་མཆོག་གསུམ་ལ་སྐྱབས་སུ་མཆིའོ་ཞེས་པ་ལྟ་བུའི་སྒོ་ནས་བསགས་ཀྱང། རུང། འགྲིག་རེད། དེ་ཡང་དེ་ནས་དམྱལ་བ་ཡང་སོས་ལྟ་བུའི་སྡུག་བསྔལ་བསམ་དགོས་ལ་མཚོན་ན། དམིགས་སྐོར་གསུམ་ལས། དང་པོ་རང་ཉིད་དེར་སྐྱེས་ཟིན་པའི་ཉམས་བཏོན། དམིགས་སྐོར་གསུམ་རྣམས་ལ་དང་པོ་དེ། སོ་སོ་ཕ་གི་དམྱལ་བ་ཡང་སོས་ནང་ལ་མར་སྐྱེས་ཚར་བའི་ཉམས་ཤིག་བཏོན། དེ་ནས་སྡུག་བསྔལ་ཕ་གིའི་བཟོད་ཐབས་མེད་པའི་ཚུལ་དེ་ཚོ་བསམ། སྡུག་བསྔལ་མྱངས། སོ་སོ་མྱངས་པའི་བཟོ་འདྲ་བ་བྱས། དེའི་ཚེ་ད་ལྟ་རང་རེ་དེ་དེར་སྐྱེས་མེད་སྙམ་པ། ཨ་ནི་ཡང་བསྐྱར་བསམ་བློ་བཏང་བསྐྱར་རྒྱབ་དུས་སྒང་ལ། ད་ད་ད་ད་སོ་སོ་མི་ཡུལ་ལ་བསྡད་དེ་ཡོད་རེད་བ་ད། བསམ་ནས་བི་རེད་དེར་སྐྱེས་མེད་སྙམ་པ། བྱུང་མཚམས། ཨ་ནི་དམིགས་སྐོར་གཉིས་པ། ད་ད་དེ་དེར་སྐྱེས་མ་ཟིན་ཀྱང་དེར་སྐྱེ་འགྱུར་གྱི་ལས་སྟོབས་ཆེ་བ་མང་པོ་བསགས་ལ་མ་ཉམས་པ་ཡོད་ཅིང་དེ་དག་མ་ཤི་ཚུན་ལ་སྦྱོང་མི་ནུས་པའི་ཚུལ་དང། དེ་མ་ནུས་ན་དེ་དེར་སྐྱེ་ངེས་པའི་ཚུལ་བསམས་ཏེ་འཇིགས་སྐྲག་གི་བློ་བསྐྱེད། ད་འཇིགས་སྐྲག་དེ་སྐྱེས་རེད་པ་ད། དེ་ནས་དམིགས་སྐོར་གསུམ་པ། དེ་ལྟ་བུའི་ངན་སོང་དེ་ལས་སྐྱོབ་པའི་སྐྱབས་ཡུལ་འདི་རྣམས་ལ་མཁྱེན་བརྩེ་ནུས་གསུམ་སོགས་ཡོན་ཏན་དཔག་མེད་མངའ་བས། ད་མཁྱེན་བརྩེ་ནུས་གསུམ་གའི་ཡོན་ཏན་དེ་ཚོ་བསམ་མནོ་བཏང་ཚར་བ་ད་རེད་པ་ད། བྱས་ཙང་དཔག་མེད་མངའ་བས་འདི་ལྟ་བུའི་སྐྱབས་བཙལ་དུ་ཡོད་པས་སྟབས་ལེགས་ཡིན་སྙམ་དུ་སྐྱབས་འགྲོ་བྱ་བ་སོགས

དེ་འདྲའི་རེད་མ་གཏོགས་ཨ་ནི་དེ་གའི་མྱུར་བ་མྱུར་བ་སངས་རྒྱས་ཟེར་ཡ་གི་མན་ངག་ཟེར་ཡ་རེད་པོ་དེ་ཡོང་གི་མ་རེད་པོ་ད་དེ་འདྲའི་རེད་མ་གཏོགས་རེད་པོ་ད་ང་ཚོས་སྤྱིར་བཏང་སྡིག་པ་བྱེད་ཤ་བྱེད་ཀི་ཡིན་ན་ད་དཀའ་བ་ནས་དཀའ་བ་དཀའ་བ་ནས་དཀའ་བ་སྡིག་པ་བྱེད་ཤ་ཡོད་རེད་ཧ་ལམ་དག་ཡ་ཨེ་ཡོད་བསམ་བསམ་བཞིན་ཡོད་རེད་དེ་ཡིན་ན་ཡང་འོ་ད་དེ་འདྲའི་དེ་འདྲའི་གི་སྐོར་ལ་སྐྱབས་འགྲོ་བྱས་ན་བི་སྡིག་པ་སྟོབས་ཆེན་པོ་དག་འགྲོ་ཡ་སྐྱབས་འགྲོ་བྱེད་ཀི་ཡིན་ན་བི་གའི་ཡུན་ཐུང་ཐུང་གཅིག་ནང་ལ་བི་གའི་བསོད་ནམས་རླབས་ཆེན་པོ་བི་གའི་རེད་པོ་ད་བསགས་ཐུབ་ཡ། རེད། བསོད་ནམས་འདི་གའི་རླབས་ཆེན་པོ་པའི་བསགས་ཐུབ་པ་དེ་འདྲའི་ཡོང་གི་ཡོད་རེད་སྐྱབས་འགྲོ་གི་ཐོག་ནས། ད་མདོར་དེ་གའི་ཞིང་གི་མཐུ་ལ་བརྟེན་པ་སོགས་སངས་རྒྱས་ལ་བརྟེན་པའི་པའི་དགེ་རྩ་དེ་ཚོ་ག་འདྲ་ཞིག་བྱས་པ་ཡིན་ན་སོ་སོ་ཀུན་སློང་ཡག་པོ་མེད་པ་ཡིན་ནའི་བ་ད། ཀུན་སློང་དེ་གའི་ཞེ་སྡང་གི་ཀུན་ནས་བསླང་འདོད་ཆགས་ཀྱི་ཀུན་ནས་བསླང་འདོད་པ། བ་ད་ཕྲག་དོག་གི་ཀུན་ནས་བསླང་བསྡད་པ་བྱས་ཡིན་ན་ཞིང་སངས་རྒྱས་ལ་བརྟེན་པའི་དགེ་རྩ་དེ། བྱང་ཆུབ་ཐོབ་ཡ་ལ་གི་རྒྱུར་མ་འགྲོ་རོགས་ཟེར་ན་ཡང་འགྲོ་གི་ཡོད་རེད། འོ་དེ་རེད། ཁྱེད་ཚོ་སྐྱབས་འགྲོ་ཟེར་ཡ་དེ་གལ་ཆེན་པོ་འདུག་བ། སྐྱབས་འགྲོ་ཟེར་ཡ་དེ་སླེབས་ཚར་དུས་གང་ན་དགེ་རྩ་དེ་ཚང་མ་པས་བྱང་ཆུབ་ཀྱི་རྒྱུ་ལ་འགྲོ་ཡ་གཅིག་འདུག་བ། བསྟན་པའི་སྒོ་ཟེར་དགོས་ཡ་དེ། ད་དེ་ནས་སྐྱབས་འགྲོ་ཡག་པོ་ཡོད་ན། དེ་ནས་མི་མ་ཡིན་གྱི་གནོད་ཡ་གནོད་གི་མ་རེད། རེད་པོ་ད། མི་མ་ཡིན་གྱི་གནོད་འཚེ་ཡོང་གི་མ་རེད། རེ་བ་ད་གཅིག་གི། མི་མ་ཡིན་གྱིས་གནོད་གི་འདུག་ཅེས་ལྷ་གིས་གནོད་གི་འདུག་ཀླུ་གིས་གནོད་གི་འདུག་ཅེས་ཟེར་བ་དེ་འདྲས་ཡོང་རེ་བ་ད་སྤྱིར་བཏང་འཇིག་རྟེན་པའི་སྐད་ཆ་ཞིག་རེ་བ་ད། ཀླུ་གིས་གནོད་གི་འདུག་ལྷ་གིས་གནོད་གི་འདུག་ཟེར་བྱས་འོ་དེ། གནོད་ཐུབ་གི་མ་རེད་སོ་སོ་ལ་ག་ཚད་གནོད་པ་ཡིན་ནའི་སོ་སོ་ལ་གནོད་ཐུབ་གི་མ་རེད་སྐྱབས་འགྲོ་ཡག་པོ་ཡོད་ན་དཀོན་མཆོག་ལ་བློ་ཁེལ་ན། ད་ལུས་མ་ཁེངས་ན་ནི་ཨ་ནི། ནུས་ཀྱི་རེད། ནུས་ཀྱི་རེད་འདྲ་པོ་རེད། ཨ་ནི་ནད་རིགས་ཞིག་ཆེ་ཚ་ཆེ་གེ་བསྐོར་དེ་ཡོད་རེད། འགྲོ་བ་ད་གྷི་རིའི་སྟོང་ཕྲག་བརྒྱད་ཅུ་མི་མ་ཡིན་གྷི་རིའི་སྟོང་ཕྲག་བརྒྱད་ཅུ་གཅིག་གི་མ་གོ་གྷི་རིའི་སྟོང་ཕྲག་བརྒྱད་ཅུ་གེ་བསྐོར་དེ་ཡོད་རེད་གནོད་ཉེན་གང་དེ་ཡོད་རེད་བྱམས་སྒྲུབ་མེད་ན།

ནི་སངས་རྒྱས་ཀྱི་སྐུ་འདྲ། རྒྱུ། གསེར་ཡིན་ན་རེད་དངུལ་ཡིན་ན་རེད་ས་ཡིན་ན་རེད་ཤིང་ཡིན་ན་རེད། རྒྱུ་ལ་བསམ་བློ་བཏང་རྒྱུ་ཡོད་མ་རེད་རྒྱུ་ག་རེ་ཡིན་མིན་དེ་སངས་རྒྱས་སྐུ་འདྲ་ག་འདྲ་ཞིག་མཇལ་བ་ཡིན་ན། འོ་དེ་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་དགོས་རེད། དེ་ལ་སངས་རྒྱས་དཀོན་མཆོག་ལ་སྐྱབས་སུ་སོང་བའི་བསླབ་བྱ་རེད་སངས་རྒྱས་དངུལ་གྱི་བདུད་བཞི་བཞག། སྐུ་འདྲ་ལ། རིན་ཐང་ཆེ་ཆུང་རྩོད་རྒྱུ་ཡོད་མ་རེད་མཁྱེན་སོང་ང།

འོ་ད་ཚངས་པ་དང་བརྒྱ་བྱིན་དང། དབང་ད་ག་ས། འོ་ད་དབང་ཕྱུག་དང་དེ་འདྲེ་གི་འཇིག་རྟེན་གྱི་ལྷ་སྐད་གྲགས་ཆེན་པོ་དེ་འདྲེ་ཡོད་རེད་བ་ད་དེ་ཚོའི་ལ་བི་ཀའི།